ཁོ་བསྒྲུབ་ན། དེ་སྒྲུབ་པའི་མཆོད་པ་ཆགས་འགྲོ་གི། ཁོ་ཡག་ཡོད་རེད། ད་གར་སོང་སྟེ་ཕན་ཐོགས་སྟོབས་ཆེ་བ་དེ། ཁོ་ཁྱིམ་ཚང་དུ་མ་སོང་ཆེད་དེ་ཡོད་རེད་གསུངས་འདུག་བྱས་ཙང་དངོས་པོའི་སྒོ་ནས་སྟོབས་ཆེ་བ་ཟེར་དོན་ཡོང་གི་འདུག་ད་བསམ་པའི་སྒོ་ནས་སྟོབས་ཆེ་བ་ཟེར་དོན་དག་དེ་རེད་བསམ་པའི་སྒོ་ནས་སྟོབས་ཆེ་ཟེར་བྱང་ཆུབ་ཀྱི་སེམས་ཀྱིས་ཟིན་མ་ཟིན་གི་དེ་གསུངས་པའི་དོན་དག་ལ་གང་བྱེད། བུ་ཡིས་ཁོ་ལ་དཔེར་ན། སྦྱིན་པ་ཞིག་བཏང་གི་འདུག་ན་དེའི་གམ་ད་གར་སོང་རེད། སོ་སོ་བདག་གིས་ཕན་ཐོགས་ཅིག་བསམ་བློ་བཏང་ནས་བདེར་གཤེགས་ཁ་ཅིག་དང། ཡང་དེ་འདྲའི་ཕན་ཐོགས་ཁོ་ལ་པས་ཐ་ཅིག་ཕན་ཕན་གྱི་རེད་བསམ་ནས་དེ་ཕན་ཅིག་མ་བཏང་ཞེ་ན་ཡང་དེ་འདྲ་མེད་པ་ཆེ་ཆུང་མ་ང་ལ་ཅིག་གཙོ་བོ་ཕན་ཐོགས་ཚུལ་ཅིག་རེད་བསམ་པའི་བསམ་བློ་ཅིག་གཉིས་ཡོང་དགོས་རེད་བ་ཅེ་ས་པས་དང་པོ་རང་ནས་ཐ་ཅིག་ཏུ་ཕན་སེམས་ལེན་བྱས་ནས་ཅིག་མ་བཏང་ཤར་ན་ཀོ་བསམ་པའི་སྒོ་ནས་སྟོབས་ཆེ་བ་ཡོང་དགོས་རེད་བྱང་ཆུབ་སེམས་དང་ང་རང་ཚོ་གནས་ཀུན་མ་རེད་བ་ཀོ་དོགས་སོང་བ་རེད་ཅེ་ས། དགེ་བ་དགེ་བ་སྒྲུབ་སྟངས་ཀོ་ལ་ཡང་ཁྱད་འཕགས་ཤིག་འདུག་ཨ་ལོ་ཀོ་དེ་ཚོ་ཨ་ཀོ་ཅེ།

མི་གང་ག་ཡིས་དགའ་པོ་བྱེད་བྱེད་རང་བཞིན་གྱི་དགའ་པོ་བྱེད་བྱེད་ལ་གཟུགས་བཟང་བ་ཟེར་གྱི་ད་ང་རང་ཚོས་གཟུགས་མཛེས་པ་ཙམ་ལ་བཟང་བ་ཟེར་ཡས་ཀོ་དེ་སླེབས་ཀྱི་ཡོད་མ་རེད། སུས་མཐོང་ན་ཡང་ཡིད་དུ་གང་བྱེད། མི་ཁོ་ཚོ་འདྲ་ཡི་མཐོང་ན་ཡང་ལོ་རྒན་གོག་བྱེད་ནས་ཁོས་མཐོང་ན་ཚེ་གཅིག་དཔེར་ན་ང་རང་ཀན་གོ་རིན་པོ་ཆེ་དགུང་ལོ་ཡག་དགའ་ལོ་ཚོས་དེ་སུས་མཇལ་ན་དཔེ་མི་སྲིད་ཀ་དཔེ་དེ་ཡིད་འོང་བ་གཅིག་ད་དཔེར་སེམས་ལ་རང་བཞིན་གྱི་དད་པ་བྱེད་བྱེད་འོ་དེ་འདྲའི་བཟོ་རེ་བྱེད་རེད་འོ་གཟུགས་བཟང་བ་ཚོས་ཧེ་གོ། འཇིག་རྟེན་ཐ་སྙད་ཙམ་ཙམ་དེ་མེད་མ་ཡིན་པ་འདྲ་འོ་དེ་དེ་ལ་མཆོད་མེ་ཕུལ་ན་དེའི་རྒྱུ་ལ་གཅིག་འགྲོ་གི་ཡོད་དོ་ག་བྱས་ཙང་རྟེན་ལ་མཆོད་མེ།